སྡེ་ར་བེ་ཚོའི་ཚུལ་རུ། གཉེན་བསད་མི་བྱམས་དང་སྤུན་ཚུལ་འདི་ཚུལ་ལོ། ཨ་ལུ། ང་དང་ང་དང་སྦྲང་དྲག་གི་ཨ་ལུ་འདི་ཚུལ་གྱིས་ཡང་ལྕི་བ་འབུམ་འདི་ཚུལ་གྱིས་མནའ་མ་བསམ་ཡས་ཀྱིས་ཁོང་གི་དོ་དོ། སོ་སོ་ཅི་གྱོན་མོད་ས་གི་ད་ལྟར་ཉི་མ་གཅིག་ག་དོ་རུ་སོ་སོ་བས་གྱོན་དུ་འཇོག་ཡིན་ད་ཉི་མ་ལུ་སོ་སོ་གྱོན་མི་རུ་ཆུ་བས་ཅིན་ཆུ་རུ་ཁམ་འཇོག་དོ་ལས་སོ་སོ་གྱོན་འཇོག་ག་གཅིག་གིས་དོན་ལུ། འདི་སུ་མེད་ཀྱིས་དོམ་ཕུ་དོ་གསུམ་གྱོན་དུ་འཇོག་ཡིན་མོ།

ག་དེམ་ཅི། མོ་བལ་དེ་ཚོས་ག། ཡང་ཅི་བ་འཆད་གི་ལ་བ་ལུ་དེ་སུ་མེད་གི། ཆ་ར་གི་རེ་དྲོ་དེ་ཚོས་བག་དུས་ཡོད་ག། ཆེ་བག་དུས་ཇོ་མོ་གོ། ཡང་ཅི་བ་འདི་འཆད་གི་ག་དེ་བས་ལུ་རྒྱུ་དེ་སུ་མེད་གི་ལུ་ཧན་ཏོང་ཏོ་འཆད་གི་ཉེམ་མོ་དེ་ལུ་གི་གོ་ལས་བས་འཆད་གི་སྔགས་གི་ག་དེ་ག་ཅི་སུ་མེད་གི་ལུ་རྒྱུ་སེ་བི་མོ་དེ་གི་གོ་ལས་མནོ་བསམ་མ་དྲོ་ཅི་བཏང་གོ། དེ་བཏང་དེ་འོམ་དང་ལུ་ང་ཅི་གི་སྨན་ལམ་ཞུགས་གོ་སྨན་ལམ་ཞུགས་དང་ལུ་སྐྱོན་ཆུས་བཀུམ་དེ་ལུ་ར་ང་ཅི་གི་དེ་སུ་མེད་གི། བར་ཆད་སྡུག་བསྔལ་སྣང་ལུགས་ཡོད་མེད་ཀྱི་ལག་ལེན་འདི་ཚོ་ག་ར་སྐྱོན་བྱེད་སྐུ་མདུན་ཞབས་བདག་ལུགས་སྐྱོན་བྱེད་ང་བྱེད་ག་ར་ལུགས་སྒོམ་བ་མ་བསམ་སྐྱོན་བྱེད་ང་བྱེད་ལུགས་སྣང། འདི་སུ་མེད་ང་བྱེད་ཀྱི་སྒོམ་མ་བསམ་ང་བྱེད་ཀྱི་རྣམ་དང་མཐུན་པའི་ང་བྱེད་ཀྱི། ངག་གིས་ད་ཐ་བར་ཐོབ་ཅེས་ཟེར་ད་ཐ་བར་ཐོབ་བདག་ལུགས་རྣམ་བསམ་མེད་ཀྱི་མ། གི་སྐུ་ན་གཟུགས་འདི་དབྱིབས་འདི་བདུད་ནི་དབྱིན་ན་མིན་ང་བྱེད་མི་འདི་ཚོས་ཀྱི། འདི་སུ་མེད་ཀྱི་ཐ་བར་ཐོབ་བདག་ལུགས་རྣམ་བསམ་དགའ་ཚོར་འཇུག་དབྱིན་མེད་ན་འདི་ཅོག་ར་གཅིག་པུ་ར། ང་བཅས་ཀྱི་ཨང། གཉིས་རྣར་ཕར་བཏགས་འདི་འཇོག་ད་ལོ། འདི་ཁ་ལོ་ཐོངས། འདི་དར་མ་ར། བསམས་ཀྱི་ལེའུ། ལྔ་བཅུ་ང་གཅིག་གི་ཨང། གསུམ་གྱི་ན་གཉིས་ཀྱི་རྣར་ཕར་ང་བཅས་བཏགས་འདི་འཇོག་ད་ལོ་འདི་ཁ་ལོ་ཐོངས། ང་བཅས་ཀྱི་ལབ་འདི་ཆུ་ཆུ་ཆུ་ལ། ལབ་ཆུ་ཆུ་ད་ལོ། ང་བཅས་ཀྱི་སེམས་ག་དད་པའི་ཆུ་ཆུ་སེ་ལབ་ད་དུས་ནི་ཨིན། བདེ་བའི་དུ་རུ་ར་ཨང་གཉིས་གསུམ་རྣ་ལུ་རྟགས་དེ་འཇོག་དག་ལུ་ང་བཅས་ཚུལ་གྱིས་སྣ་མ་སེམས་མེད་ཀྱི་སྤྱང་ཐོག་ཐོག་མི་བདག་ཐུན་ནུས་པའི་སྐྱོན་བཅུའི་སྐུམ་དེ་ལུ་བག་དུས་འཇོག་ལོ་ང་བཅས་ཀྱི་ག་དེ་ལུ་བག་འཇོག་ནུས་མོ་སྐྱོན་བཅུ་གྱི་སྐུམ་དེ་ལུ་བག་དུས་འཇོག་གོ་པི་ད་སྐྱོན་བཅུ་གྱི་དེའི་ཐོ་ལེ་ར་ང་བཅས་སྨི་དུས་ཚུལ་སྣ་མ་སེམས་མེད་ཀྱི་སྣ་ཐུང་ཐུང་རྣ་ལུ་ཡོད་བདག་ཐུན་ནུས་པའི་ང་བཅས་ཀྱི་ན་ན་ལེ་ར་གོ་ཙུག་དགུ་གི་བའི་ཡ་གུ་ད་གུ་ལེ་ར་མ་ཀ་མི་གི་བཅུ་ཏོ་སུན་སི། སྐྱེ་མཆེད་ཀྱི་རྣམ་གཞག་དཀའ་ངལ་དང་སྡུག་བསྔལ་བར་ཆད་འདི་གི་སྒོ་ལས་པས་སྐྱེ་མཆེད་ཀྱི་ང་ཆེ་མིག་ཏུ་ཚུལ་ལོ། ཆུ་ཤེལ་དེ་བས་ནང་འོག་སེམས་མེད། ཆུ་ཤེལ་དེ་ལ་ལབ་ལབ་ད་ལོ། ང་ཆེ་ལོ། དེའི་མགུལ་མ་ཆུ་རླུང་ནི་མེད་མེད། ཡང་ཆེ་མེད་དམ་པའི་ཐུགས་ཉིད་སྒོ་ལས་པས་ང་ཆེ་ཚུལ་ལོ། ག་ར་ལོ། རྣམ་མ་སེམས་མེད་ཀྱི། ཧིན་སང་ས་བཟོ་དེ་རྣམས་ཡིན། དེ་ཅོག་ར་ཅི་དཔེ་ར་ཕམ་པིན་ཆ། དེ་ཚུལ་ལོ་ང་གི་ལོག་ཅི་ལོག་ཅི་ར་ཞུན་ཏོ། ངའི་དུས་སུ་མེད་ཀྱི་སྡུག་བསྔལ་དང་དཀའ་ངལ་བར་ཆད་ན་ར་བཟོས་དུས་དེ་དེ་མི་གཅིག་ཡིན།

ཆེ་ཨ་གེ་ར་བེ་རུ་ཨང་གེ་ར་བེ་རུ་ཨ་ཤ་ཨ་ཀུ་ར་བེ་རུ་དུས་སུ་མེ་ཡོད་དུ་ཏུ་འདི་བས་ཆེ་གི་སེམས་འཇུག་དུས་མ་འཇོ་བ་ལུ་ཡང་ཅི་མ་ཆེ་ར་གི་ན་མ་སེ་མེ་གི་ལ་ལན་ཐབ་དུས་འོམ་ད་ལུ་ཆེ་གི་ཁ་ལེ་ས་ནི་གི་མ་ནལ་མ་ཡུལ་མི་དུས་སུ་མེ་གི་རྡོ་མ་ས་རུ་ར་ཆང་འཐུང་དུ་ཡོད་རུ་ར་འདི་ཙོའི་ཁ་ར་ང་ཅི་ཀུ་ཤག་དུས་བས་ན་མ་ས་ལེ་ཤོམ་ཅི་ལུ་ཏེ་འདི་བས་ང་ཆེ་གི་ཇོ་གོ་ཇོ་དང་དུས་འདི་བས་ང་ཅའི་སེམས་ལས་ཞབས་དེ་ཡབ་ད་ལུ་ང་ཅའི་ཕྱི་ཁ་ཡ་ནམ་སེམས་ལས་ཞབས་ཅི་བས་བསྟན་དེ་ཇོ་སུ་ད་ཆེ་མ་ཤི་ཁ་པ་ཡང་ཅི་བན་ཆེ་ཁྲི་སྤྱན་ཚི་ལབ་དེ་འོམ་ད་ལུ་ཁྲི་སྤྱན་ད་ཨན་ཉ་ཛ་དེ་ཡང་ཅི་བན་དེ་ཟུ་མེ་གི་མ་ཤི་ཁ་པ་མེ་མི་དེ་ཚུ་ད་ཡམ་ཅི་ང་ཅའི་སྒྲིག་དེ་ཏའོ་ད་ལུ་ག་ག་དེ་ལུ་ལས་ཞབས་མཐོང་བ་བོ་དེ་མ་ཤི་ཁ་པ་ཡུལ་མི་དེ་ཚུ་ཅམ་ཅི་ལས་ཞབས་མཐོང་དེ་བས་ཡུལ་དེ་ཅོག་ར་ཅི་བ་ར་ཆེ་ཕམ་པི་ཆ་དེ་ཚུ་ར